ཨོ་སི་ཀྲི་ལི་ཡའི་ནང་ཕྲུ་གུ་བཞི་ཆ་གཅིག་ལ་སློབ་གྲྭའི་ནང་དབང་ཡོད་ཐུབ་ཚོད་མྱོང་བཞིན་ཡོད་འདུག་པས་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུས་གཞན་ལ་ཐུབ་ཚོད་བྱེད་པ་དང་ཡང་ན་ཕྲུ་གུ་གཞན་ལས་ཐུབ་ཚོད་མྱོང་བ་ཡིན་ན་དེར་ཅི་ཞིག་བྱ་དགོས་པ་ཤེས་ན་དགེ་ཕན་ཆེན་པོ་ཡོད། དེ་ཡང་ཐུབ་ཚོད་ཅེས་པ་ནི་མི་ཞིག་གིས་རང་ཉིད་ལས་ནུས་སྟོབས་ཆུང་བའི་མི་གཞན་ཞིག་ལ་རྐང་ཚུགས་ནས་ཡང་ཡང་གནོད་འཚེ་བྱེད་པར་གོ་དགོས་པ་ཡིན། ཇེ་སི་མི་ཆེལ་ལགས་ནི Alana and Madeline Foundation ཞེས་པའི་ཐེབས་རྩ་ཚོགས་པའི་དབང་ཡོད་ཐུབ་ཚོད་ཀྱི་གནད་དོན་ཐོག་ལམ་སྟོན་པ་ཞིག་ཡིན་འདུག་ཁོང་མོས་སྤྱིར་ཐུབ་ཚོད་ཀྱི་ངོ་བོའི་སྐོར་འགྲེལ་བརྗོད་གནང་དོན། Bullying can take forms that are physical, like pushing, སྤྱིར་བཏང་ཐུབ་ཚོད་ནས་འབུད་རྒྱག་གཏོང་བ་དང་རྡོག་རྒྱག་གཞུ་བ་སོགས་དངོས་སུ་ཕྱིར་མཐོང་རྒྱུ་ཡོད་ལ། ཡང་ཚིག་རྩུབ་སྨྲ་བ་དང་ཡང་ཡང་བསྙད་བརྐོ་བ། འཇིགས་ཉེན་བྱེད་པ་སོགས་ཀྱང་ཐུབ་ཚོད་ཀྱི་ཁོངས་སུ་གཏོགས་པ་ཡིན། ཡང་དེ་བཞིན་སྤྱི་ཚོགས་ནང་གཞན་ཞིག་གི་སྐོར་བདེན་པ་མ་ཡིན་པའི་དཀྲོག་གཏམ་སྤེལ་ནས་མི་དེར་མཐོང་ཆུང་དང་དམའ་འབེབས་བྱས་ནས་ཁ་སྐྱེངས་པོ་བཟོ་ཐབས་བྱེད་པ་དང། དེ་བཞིན་དེང་སང་སྤྱི་ཚོགས་དྲ་ལམ་བརྒྱུད་ཀྱང་དབང་ཡོད་ཐུབ་ཚོད་ཤོད་མཁན་ཡོང་གི་ཡོད། ཡང་ཇེ་སི་མི་ཆེལ་ལགས་ཀྱིས་སྤྱིར་ས་གནས་གང་སར་ཐུབ་ཚོད་བྱུང་གི་ཡོད་ཀྱང། ལྷག་པར་དུ་སློབ་གྲྭ་ཁག་གི་ནང་ཐུབ་ཚོད་ཤོད་རེས་ཁྱབ་ཧ་ཅང་ཆེན་པོ་ཡོད་ཅེས་ཁོང་མོས་གསུངས་དོན། School is a common place where bullying can happen, དམིགས་བསལ་སློབ་གྲྭའི་ནང་ཐུབ་ཚོད་ཧ་ཅང་ཁྱབ་ཆེན་པོ་བྱུང་གི་ཡོད། ཉེ་ཆར་ཐོན་པའི་ཉམས་ཞིབ་ཞིག་གི་བརྒྱུད་ཨོ་སི་ཀྲི་ལི་ཡའི་ནང་ཕྲུ་གུ་བརྒྱ་ཆ་བརྒྱད་ཅུ་ཙམ་གྱིས་ཁོ་ཚོར་རྩེད་ཐང་སྟེང་དབང་ཡོད་ཐུབ་ཚོད་མང་ཤོས་མྱོང་གི་ཡོད་པའི་གནས་ལུགས་བརྗོད་ཡོད་འདུག་ཡིན་ནའི་སློབ་གྲྭའི་སྤྱི་སྤྱོད་རླངས་འཁོར་དང་སྤྱི་ཚོགས་དྲ་རྒྱའི་ཐོག་ལ་ཡང་ཐུབ་ཚོད་མྱོང་མཁན་མང་པོ་ཡོད་རེད། དེ་བཞིན Kids Helpline ཞེས་པའི་སློབ་སྟོན་པ Belinda Beaumont ལགས་ཀྱིས Cyber Bullying སྟེ་དྲ་འབྲེལ་གྱི་དབང་ཡོད་ཐུབ་ཚོད་ནི་དཀའ་ངལ་ཚབས་ཆེན་ཞིག་རེད་ཅེས་ཁོང་མོས་གསུངས་དོན།
For a lot of parents when they were growing up they might have experienced, ཕ་མ་མང་པོ་ཞིག་འཚར་ལོངས་བྱུང་སྐབས་སློབ་གྲྭའི་ནང་དང་འདུ་འཛོམས་སོགས་ཀྱི་སྐབས་དབང་ཡོད་ཐུབ་ཚོད་མྱོང་ཡོད་ཀྱང་རང་ཉིད་ཀྱི་ཁྱིམ་ནང་སླེབས་རྗེས་རང་བཞིན་གྱིས་སེམས་ལྷོད་བག་ཕེབས་པ་ཡོང་གི་ཡོད། འོན་ཀྱང། དེང་དུས་ཀྱི་ཕྲུ་གུ་རྣམས་ལ་མཚོན་ན། རང་ཉིད་ཀྱི་ཁྱིམ་དུ་སླེབས་ཀྱང་དྲ་ཐོག་ནས་གཞན་གྱི་དབང་ཡོད་ཐུབ་ཚོད་འོག་གནས་པའི་ཉེན་ཁ་ཡོད། André Carvalho ལགས་ནི Bully Zero ཞེས་པའི་ཐུབ་ཚོད་འགོག་ཐབས་གནང་མཁན་གྱི་ཚོགས་པའི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་རང་ཉིད་ཀྱི་ཕྲུ་གུར་ཐུབ་ཚོད་ཚབས་ཆེན་མྱོང་ཡོད་ན་རང་བཞིན་གྱིས་ཕ་མར་ཤོད་དཀའ་མོ་རེད་ཅེས་ཁོང་གིས་གསུངས་དོན། ཕྲུ་གུ་ཚོས་ཕ་མར་དཀའ་ངལ་བཤད་པ་ཡིན་ན་ཕ་མས་ལག་ཐོགས་ཁ་པར་དང་གློག་ལེབ་སོགས་རྒྱུན་སྤྱོད་ཀྱི་གློག་ཆས་ཆ་ཚང་འཕྲོག་ངེས་རེད་བསམ་པའི་ཞེད་སྣང་གིས་དྲ་རྒྱའི་ཐོག་དབང་ཡོད་ཐུབ་ཚོད་མྱོང་ཀྱང་ཕ་མར་གསང་གི་ཡོད་རེད། དེ་འདྲ་མི་ཡོང་བའི་ཕྱིར་ཕ་མ་ཚོས་དང་ཐོག་སོ་སོའི་ཕྲུ་གུས་གང་བཤད་པར་ཡག་པོ་ཉན་དགོས་པ་གལ་ཆེན་པོ་ཆགས་ཡོད། དེ་བཞིན་ཁར་བྷ་ལོ་ལགས་ཀྱིས་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུའི་ནམ་རྒྱུན་སྤྱོད་ཚུལ་ལ་འགྱུར་ལྡོག་ཕྱིན་ཡོད་མིན་དོ་སྣང་གནང་དགོས་ཞེས་ཡང་ཁོང་གིས་གསུངས་དོན། Changes in sleeping and eating patterns། ཁྱེད་ཀྱིས་སོ་སོའི་ཕྲུ་གུའི་ཉིན་རེའི་ཟས་སྤྱོད་ཚུལ་དང་གཉིད་དུས་སོགས་ལ་འགྱུར་བ་ཡོད་མིན་དོ་སྣང་བྱེད་དགོས། དེ་བཞིན་ཁྱེད་ཀྱི་ཕྲུ་གུ་དོན་མེད་ངུ་བ་དང་ཁྲོས་པ། ཡང་ལྷག་པར་དུ་ཞོགས་ལྟར་གཟུགས་བདེ་པོ་མེད་ཚུལ་བཤད་ནས་སློབ་གྲྭ་གཡོལ་ཐབས་བྱེད་པ། དེ་བཞིན། ལུས་ལ་རྨ་རྗེས་ཡོད་ཀྱང་དེ་ག་འདྲ་བྱུང་ཚུལ་གསལ་བཤད་བྱེད་རྒྱུ་མེད་པ་སོགས་ཡིན་ན། ཁྱེད་ཀྱི་ཕྲུ་གུ་ལ་ཏན་ཏན་དབང་ཡོད་ཐུབ་ཚོད་མྱོང་གི་ཡོད་པའི་རྟགས་གསལ་པོ་རེད། ཡང་གལ་སྲིད་ཁྱེད་ཀྱི་ཕྲུ་གུས་ཁོང་ཚོར་ཐུབ་ཚོད་མྱོང་གི་འདུག་ཞེས་ཁྱེད་ལ་ཁ་སངས་ནས་ཤོད་པ་ཡིན་ན། ཁྱེད་ཀྱིས་སེམས་ལྷོད་ཞིའི་ངང་ནས་རང་ཉིད་ཀྱི་ཕྲུ་གུར་ཕ་མ་ལ་ཤོད་པ་དེ་ཡག་པོ་བྱུང་རེད་ཅེས་བཤད་དགོས་ངེས་རེད། དེ་ནས་ཁྱེད་ཀྱིས་གནས་ཚུལ་ཞིབ་ཕྲ་ཉན་ནས་ཐུབ་ཚོད་བྱེད་པ་དེ་ཁྱོན་ནས་འགྲིག་གི་མེད་པ་འགྲེལ་བརྗོད་གནང་དགོས་པ་ཡིན། དེ་ཡང་ཇེ་སི་མི་ཆེལ་ལགས་ཀྱིས། གལ་ཏེ་ཁྱེད་ཀྱིས་ཕྲུ་གུར་ཐུབ་ཚོད་མྱོང་བ་ཤེས་ན་དེ་མ་ཐག་ཏུ་ང་རྒྱལ་དང་ཁོང་ཁྲོ་མ་བསླང་བར་དེར་གང་ཞིག་བྱེད་དགོས་པ་བསམ་བློ་གཏང་དགོས་ཞེས་ཁོང་མོས་གསུངས་དོན།
ཐུབ་ཚོད་བཀག་ཐབས་ལ་ལམ་བདེ་པོ་དང་ལས་སླ་པོ་དེ་འདྲ་མེད། འོན་ཀྱང་ཕྲུ་གུ་འགའ་ཤས་ཀྱིས་ཐུབ་ཚོད་མྱོང་ཀྱང་དེ་ལ་ཡ་ལན་གང་ཡང་མ་བྱས་པར་གང་ལྟར་རྣ་བ་ཡང་མ་བཏང་བར་བརྟེན། ག་ལེར་ཐུབ་ཚོད་ཤོད་མཁན་དེ་ཡང་ཡི་ཐང་ཆད་ནས་མཐར་ཐུབ་ཚོད་ཤོད་མཚམས་མ་བཞག་ཀ་མེད་ཆགས་ཀྱི་ཡོད། ལྷག་པར་དུ་ཐུབ་ཚོད་མྱོང་སྐབས་རང་ཉིད་ལ་གྲོགས་པོ་གྲོགས་མོའི་རྒྱབ་སྐྱོར་ཡོད་ན་ཕན་ཧ་ཅང་ཐོགས་པོ་ཡོད་རེད། གལ་སྲིད་ཁྱེད་ཀྱི་ཕྲུ་གུར་ཐུབ་ཚོད་ཤོད་ཡོད་པ་ཡིན་ན་ཁྱེད་ཀྱིས་ངེས་པར་དུ་རང་ཉིད་ཀྱི་ཕྲུ་གུའི་སློབ་གྲྭ་དང་ལྷག་པར་དུ་འཛིན་གྲྭའི་དགེ་རྒན་ལ་གང་མགྱོགས་འབྲེལ་བ་གནང་དགོས་པ་ཡིན། ཁྱེད་ཀྱིས་དགེ་རྒན་དང་འབྲེལ་ཡོད་ལས་བྱེད་རྣམས་དང་ཐུག་འཕྲད་བྱས་ནས་གནས་ཚུལ་འགྲེལ་བརྗོད་གནང་དགོས་པ་ཡིན། ཡང་ཇེ་སི་མི་ཆེལ་ལགས་ཀྱིས་གསུངས་དོན། ཉེ་ཆར་ཐོན་པའི་དཔྱད་ཞིབ་ཞིག་ལ་ལྟར་ན། དགེ་རྒན་བརྒྱ་ཆ་བརྒྱད་ཅུ་ཙམ་གྱིས་ཐུབ་ཚོད་བྱུང་བའི་བརྒྱུད་རིམ་དེ་ཁོང་ཚོར་ཐད་ཀར་སྙན་སེང་མ་ཞུས་བར་དེའི་སྐོར་ཤེས་རྟོགས་མེད་པ་ཐོན་ཡོད། དེར་བརྟེན་སློབ་གྲྭ་དང་འབྲེལ་ཡོད་དགེ་རྒན་ཚོས་ཁྱེད་ཀྱི་ཕྲུ་གུ་ལ་ཐུབ་ཚོད་བྱེད་ཀྱི་ཡོད་པའི་སྐོར་ཤེས་རྟོགས་ཡོད་པ་ཁྱབ་པ་མེད། དེ་ཡང་ཨོ་སི་ཀྲི་ལི་ཡའི་སློབ་གྲྭ་ཚང་མའི་ནང་ཐུབ་ཚོད་བཀག་སྡོམ་གྱི་སྲིད་ཇུས་གཏན་འབེབས་བྱས་ཡོད་པས། ཁྱེད་ཀྱིས་སློབ་གྲྭའི་དགེ་རྒན་དང་མ་ཐུག་གོང་འབྲེལ་ཡོད་སློབ་གྲྭའི་སྲིད་ཇུས་སྐོར་ཀློག་དགོས་པ་ཡིན། སློབ་གྲྭ་དང་འབྲེལ་ཡོད་དགེ་རྒན་རྣམས་ཀྱིས་ཀྱང་སློབ་གྲྭའི་ནང་ཐུབ་ཚོད་མེད་པ་ཡོང་ཐབས་བྱེད་ཀྱི་ཡོད་པས་ཁྱེད་རང་དང་བསམ་བློ་གཅིག་པ་ཡོད་པ་ཡིན།

གལ་ཏེ་རང་ཉིད་ལ་གནས་ཚུལ་ལྷག་སའི་འབྲེལ་ཡོད་སྤྱི་ཚོགས་དྲ་ལམ་དང་དྲ་ཚིགས་ཀྱི་འཛིན་སྐྱོང་ལ་ཞུས་ཀྱང་ཡ་ལན་མ་གནང་ན། ང་ཚོའི་ལས་ཁུངས་ལ་འབྲེལ་བ་གནང་དགོས། ང་ཚོས་འབྲེལ་ཡོད་ན་གཞོན་གྱི་མགྲིན་ཚབ་བྱས་ཏེ་གནད་དོན་རྩོད་ལེན་བྱེད་ངེས་རེད། ད་བར་ང་ཚོས་ཨོ་སི་ཀྲི་ལི་ཡའི་ན་གཞོན་གཅིག་སྟོང་ཉིས་བརྒྱ་ཙམ་ལ་རོགས་རམ་བྱས་ནས་གྲུབ་འབྲས་ལེགས་པར་ཐོན་ཡོད། ཡང་སྐབས་རེ་ཁྱེད་ཀྱི་ཕྲུ་གུས་གཞན་ལ་ཐུབ་ཚོད་བྱེད་པ་ཡང་ཡོང་སྲིད་པས་ཁྱེད་རང་ཕ་མ་ཞིག་ཡིན་པའི་ཆ་ནས་སེམས་པ་ལྷོད་ཤིག་དགོས་པ་གལ་ཆེ། ཡང་ཨན་དྲེ་ཁར་ཝཱ་ལོ་ལགས་ཀྱིས། ཁྱེད་ཀྱིས་སོ་སོའི་ཕྲུ་གུར་གཞན་ལ་ཐུབ་ཚོད་བྱེད་མི་རུང་བ་གསལ་བཤད་བྱེད་དགོས་ཞེས་ཁོང་གིས་གསུངས་དོན། ཁྱེད་ཀྱི་ཕྲུ་གུར་གཞན་ལ་ཐུབ་ཚོད་བྱེད་པ་དེ་གནད་དོན་ཚབས་ཆེན་ཞིག་ཡིན་པས་དེ་ལྟར་མུ་མཐུད་བྱེད་པ་ཡིན་ན་འགྲིག་གི་མེད་པ་གསལ་བཤད་བྱེད་དགོས། འོན་ཀྱང་ཁྱེད་ཀྱིས་སློབ་སྟོན་དང་བསླབ་བྱ་རིང་པོ་དེ་འདྲ་བརྒྱབ་པ་ཡིན་ན་ཕྲུ་གུའི་སེམས་ལ་འཇུག་ངེས་མ་རེད། དེ་བས་ཁྱེད་ཀྱིས་གོ་བདེ་བོའི་ངང་ནས་ཐུབ་ཚོད་བྱེད་པ་དེ་རྒྱུན་ནས་རང་འགྲིག་ངེས་མེད་པ་དང་དེ་སྤྱོད་ཚུལ་བཟང་པོ་མ་ཡིན་པ་སོགས་གསལ་པོ་འགྲེལ་བརྗོད་བྱེད་དགོས་པ་ཡིན་ཞེས་ཡང་ཨན་དྲེ་ཁར་ཝཱ་ལོ་ལགས་ཀྱིས་གསུངས་དོན། ཁྱེད་ཀྱིས་སོ་སོའི་ཕྲུ་གུ་དང་སྐད་ཆ་བཤད་ནས་ཁོ་ཚོས་གཞན་ལ་ཐུབ་ཚོད་བྱེད་དགོས་པའི་རྒྱུ་མཚན་གང་ཡིན་པ་ཤེས་ཐབས་བྱེད་དགོས། རང་ཉིད་ཀྱི་ཕྲུ་གུའི་བདེ་འཇགས་ཆེད་ཕ་མ་ཚོས་སློབ་གྲྭ་དང་མཉམ་ལས་བྱེད་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཆགས་ཡོད། ཁྱེད་ཀྱི་ཕྲུ་གུ་ལ་ཐུབ་ཚོད་མྱོང་བ་དང་ཡང་ན་ཁྱེད་ཀྱི་ཕྲུ་གུས་གཞན་ལ་ཐུབ་ཚོད་བཏང་བ་སོགས་ཀྱི་དཀའ་ངལ་འཕྲད་ན། Kids Helpline། སྟེ། ཕྲུ་གུའི་གནད་དོན་གྱི་རོགས་པོའི་འབྲེལ་ལམ་ལ་ཐད་ཀར་འབྲེལ་བ་གནང་ན་དགེ་ཕན་ཡོད་པ་ཡིན། དེ་བཞིན་ཕ་མ་ཚོས་ཐུབ་ཚོད་ཀྱི་གནད་དོན་ཐད་དགོས་མཁོའི་གནས་ཚུལ་རྒྱས་པའི་ཆེད Kids Helpline དང Parent Line ཞེས་པ་ལ་འབྲེལ་བ་གནང་ནས་རོགས་སྐྱོར་དང་སྐད་སྒྱུར་གྱི་མཐུན་རྐྱེན་ཡང་བླངས་ཆོག་པ་ཡིན།